བདུན་ཕྲག་འདིར་ཨ་མི་རི་ཀའི་ནང་ཨབ་གྷ་ནི་སི་ཐན་ནས་ཨབ་གྷན་གྱི་སྐད་སྒྱུར་དང་ནང་མི་བཅས་མི་ཉིས་བརྒྱ་འབྱོར་ཡོད་པ་འདི་ནི་ཨ་མི་རི་ཀའི་དམག་མི་དང་ཕྱི་འབྲེལ་མི་སྣར་ཨབ་གྷ་ནི་སི་ཐན་དུ་བསྡད་པའི་ལོ་ངོ་ཉི་ཤུའི་རིང་རོགས་པ་བྱེད་མཁན་རྣམས་ལ་དེང་སྐབས་ཏཱ་ལི་བན་འཇིགས་སྐུལ་ཚོགས་པས་ཨབ་གྷ་ནི་སི་ཐན་གྱི་ས་ཆ་བཙན་བཟུང་བྱས་པའི་སྐབས་སུ་ཉེན་ཁ་ནས་གྲོལ་ཆེད་གནས་སྤོའི་ལས་རིམ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། དེ་རིང་གི་ང་ཚོའི Podcast བསྐྱར་ཞིབ་ཀྱི་ལས་རིམ་ལ་གནད་དོན་འདིའི་སྐོར་ལ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་བགྲོ་གླེང་ཞུ་གི་ཡིན། དབང་ཕྱུག་ལགས་བསྐྱར་དུ Podcast ལས་རིམ་ན་མཇལ་བར་དགའ་པོ་བྱུང། ཐོག་མ་དེ་ཨ་ནི་ད་ལྟ་ཉེ་ཆར་ཨ་རིའི་ནང་ལ Afghanistan གི་སྐད་བསྒྱུར་དང་ཨ་ནི་ནང་མི་ཁག་ཅིག་དུས་སུ་བསུ་ལེན་ཡོད་རེད་མི་ག་ཚོད་ཙམ་ལེན་ཡོད་ན་ཨ་ནི་འདི་ཡི་ཨ་རིའི་གཞུང་གིས་དེ་འདྲའི་ལེན་དགོས་པའི་རྒྱུ་མཚན་དེ་ག་རེ་སྐོར་ནས་བཤད་ཀྱི་ཡོད་ན། རེད་ད་ཨབ་གྷ་ནི་སྟང་གི་དེ་རིང་ཁ་སའི་གནས་སྟངས་དེ་ཞེ་དྲགས་ཀྱི་ཐབས་སྡུག་པོ་ཆགས་ཡོད་རེད་ད་མང་ཆེ་བ་གིས་ཕལ་ཆེར་གནས་ཚུལ་དེ་ཚོ་གསན་ཡོད་ཀྱི་རེད། ཕ་གིར་ཨ་མི་རི་ཀའི་ཡིན་ན་ད་ཕ་གིར་ལོ་ཉི་ཤུ་ཙམ་ཞིག་ཨབ་གྷ་ནི་སྟང་བསྡད་བྱས་ཡིན་ན་དམག་འགུལ་བྱས་པའི་རྗེས་ལ་ཡིན་ན་ད་ལོ་ད་དངོས་སུ་དམག་ཕྱིར་འཐེན་བྱས་བྱས་ད་དེ་རིང་ཁ་སའི་ཕ་གིར་ཨབ་གྷ་ནི་སྟང་ཡི་ནང་ལོགས་ལ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ཁང་སྲུང་སྐྱོབ་བྱེད་མཁན་གྱི་མི་དམག་མི་བརྒྱ་སྐོར་ཞིག་མི་བཞིན་ད་དམག་མི་བྱིངས་པ་སྒང་ག་ལོག་ཡིན་ན་ཕྱིར་འཐེན་བྱས་ཚར་བ་རེད།

ད་ཐ་ལི་པན་ཟེར་དུས་ཕལ་ཆེར་ཚང་མ་ལོག་གིས་དྲན་གནང་གི་ཡོད་ཀྱི་རེད་སྔ་མ་ཨ་མི་རི་ཀས་ཕར་དམག་འཁྲུག་མ་བྱས་གོང་ལ་ཡང་ཐ་ལི་པན་གྱིས་ཡིན་ན་ཨབ་གྷ་ནི་སི་ཐན་ལ་ཡང་དབང་བསྒྱུར་གང་ལྟར་དུས་ཚོད་ངེས་ཅན་བྱས་པ་རེད་ལོ་ཁ་ཤས་ཤིག་དེ་བྱེད་ཤུལ་རིང་ཁ་ཡིན་ན་ཐ་ལི་པན་གྱིས་དེ་རྦད་དེ་ཁ་ཆེའི་ཆོས་ཁྲིམས་དེ་ཚོ་ཞེ་པོ་དམ་པོ་བྱེད་བྱས་བུད་མེད་དེ་ཚོ་ཨ་ནི་རྦད་དེ་ཕྱི་ལོགས་ལ་ཡང་གང་ལྟར་ཁྱོ་ག་ཞིག་མཉམ་དུ་མེད་ན་འགྲོ་མ་ཆོག་པ་དང་སློབ་གྲྭ་ད་ད་ཕར་བཞག། ཨ་ནི། རྐུ་མ་རྐུ་མཁན་དེ་ཚོ་ལག་པ་བཅད་ཡག་དང་ཨ་ནི་གཞས་བཏང་ཅིག་ཟློས་གར་འཁྲབ་པ་དང་ཨ་ལྟད་མོ་བལྟས་མཁན་དེ་ཚོ་རྩ་བ་ཉེས་ཆེན་པོ་རྩིས་བྱས་གང་ལྟར་ད་སྔ་མོའི་ཅིག་ག་ཚོ་རེ་ཁ་ཆེའི་ཆོས་ཁྲིམས་ཡིན་མ་སྲིད་སྔ་མོ་སྔ་མོའི་ཆོས་ཁྲིམས་ཀྱིས་ད་མུན་ནག་གི་དུས་ཚོད་འདི་ཡོད་རེད་པ་འདི་འདྲས་ཀྱི་ཨེ་གང་ལྟར་ཁྲིམས་ནང་བཞིན་བྱས་བྱས་ཞེ་པོ་ཅིག་གི་སྡུག་པོ་ཡོད་རེད་ཨ་ཧྥ་ག་ནི་སི་ཐན་ནང་ལོགས་ལ་ཡང་ཨ་མི་རི་ཀའི་དམག་དཔུང་ཐོན་ཚར་དུས་མར་དེ་རིང་ཁ་ཕྱིར་འཐེན་བྱས་ཚར་དུས་ད་ཐ་ལི་པན་གྱིས་དམག་རྒྱ་སྐྱེད་བཏང་རྗེས་ད་ཁོ་རང་ཚོའི་ཁ་ནས་བཤད་ཡག་ཏུ་ད་ཏི་སི་ཞིག་སྔ་མ་དང་མ་འདྲ་ཞེས་ག་ཆུ་གོ་ལེ

ད་དེ་སྔོན་ལ་ཡ། ཨ་མི་རི་ཀའི་དམག་དཔུང་ལ་ཡ་རོགས་རམ་བྱེད་མཁན་དམིགས་བསལ་ཡིན་ན་སྐད་སྒྱུར་བྱེད་མཁན་མང་པོ་ཞིག་ཡོད་རེད། ཨ་ནི་དེ་ཚོའི་ནང་མི་དང་དེ་མ་ཡིན་པའི་ཡ། ཨ་མི་རི་ཀའི་ཕ་གིར་ཡ་ཅིག་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་འདི་ཚོགས་པའི་ནང་ལ་ལས་ཀ་བྱེད་མཁན་དང་དེ་མ་ཟད་ཡིན་ན་ཨ་མི་རི་ཀའི་ཨ་ནི་གསར་འགོད་པ་འདི་ལས་སྟབས་མང་པོ་ཕ་གིར་ཡ་ཨ་ཕ་ག་ནི་སྟན་ནང་ཕྱིན་ཡོད་པ་དེ་ཚོའི་སྐད་སྒྱུར་དང་རོགས་པ་བྱེད་མཁན་དེ་ཚོ་ཕལ་ཆེར་ཐ་ལི་པན་གྱིས་ཨ་ནི་གཅིག་དམིགས་བསལ་ཁོང་ཚོར་སྡུག་སྦྱོང་བཏང་ཡག་དང་ཨ་ནི་ཐ་ན་དམར་གསོད་བཏང་ཡག་གི་ཉེན་ཁ་ཞེ་པོ་ཅིག་བྱས་ཨབ་གྷ་ནི་སི་ཐན་གྱི་ནང་ནས་ཐོན་ཡག་གི་ཐབས་ཤེས་ཞེ་པོ་བྱེད་ཀྱི་རེད་ད་དེ་ལ་ཡ་བརྟེན་བྱས་ཡིན་ན་ད་ཨ་མི་རི་ཀའི་དང་པོ་དེ་ཨ་ལས་ཡིན་ན། ཨ་མི་རི་ཀའི་དམག་དཔུང་ལ་ཡང་ཐད་ཀར་རོགས་རམ་བྱེད་མཁན་འདི་ཚོ་ཨ་མི་རི་ཀའི་ནང་ལོགས་ལ་ཡང་སྐྱབས་བཅོལ་ཞུ་གར་ལ་ཡང་ཁྲིད་ཡོང་ཡག་ཡིན་པ་འདྲ་ད་ཡིན་ན་དེ་རྙོག་དྲ་ཞེ་པོ་ཅིག་འདུག་སྟེ་ང་ཚོ་ག་ལེ་ག་ལེ་ཞུ་ཞུ་ཆོག་རེད་ཕ་གིར་ཨ་མི་རི་ཀའི་ཁྲིད་ཡག་འདོད་པོ་ཡོད་པ་ཡིན་ནའི་ཡང་ཨ་མི་རི་ཀའི་ནང་ལོགས་ལ་ཁྲིམས་ཞིབ་བྱས་རྗེས་ལྷག་པར་དུ་ཨ་མི་རི་ཀ་ལ་ཡང་ཡིན་ན་འཇིགས་སྐུལ་རིང་ལུགས་པའི་ཉིས་སྟོང་གཅིག་ལོར་ལ་ཡང་ཟླ་བ་དགུ་པའི་ཚེས་བཅུ་གཅིག་གཏོར་རྒོལ་བྱས་པའི་རྗེས་ཡིན་ན་ཁྲིམས་ཞེ་པོ་ཅིག་བཟོས་བྱས་ལྷག་པར་དུ་རྒྱལ་ཁབ་དང་ཨབ་གྷ་ནི་སྟཱན་དང་དེ་ཚོ་ནས་ཡིན་ཨ་མི་རི་ཀའི་ནང་ལ་གནས་སྤོས་བྱེད་དགོས་ཡིན་ན་ཁོ་གཅིག་གིས་ཨ་མི་རི་ཀའི་བདེ་འཇགས་ལ་ཡང་གནོད་སྐྱོན་མེད་པའི་མི་གཅིག་ཡིན་པའི་གང་ལྟར་དཔང་རྟགས་དེ་གསལ་པོ་ཞེ་པོ་ཅིག་བཟོ་དགོས་ཀྱི་ཡོད་ས་རེད་ད་དེ་བཟོ་དུས་ཙམ་པ་ད་དུས་ཚོད་ཞེ་པོ་ཅིག་འགོར་གྱི་རེད་བ་དེ་སོང་ཙང་ད་ལྟ་ད་དུས་ཚོད་མེད་བྱས་དུས་ཙམ་པ་ཡིན་ན་ཚང་མ་བློ་འཚབ་བྱས་པའི་སྐབས་དེར་ཁ་སེང་ཡིན་ན་གཟའ་པ་སངས་ཉིན་གར་དེ། ཟླ་བ་བདུན་པའི་ཚེས་སུམ་ཅུའི་ཉིན་ག་དེ་ཡིན་ན་ཨབ་གྷ་ནི་སྟན་ནས་དེ་ཉིད་ལ་ཨ་མི་རི་ཀའི་དམག་མི་ལ་རོགས་པ་བྱེད་མཁན་གྱི་མི་ཉིས་བརྒྱ་ཉི་ཤུ་རྩ་གཅིག་ཡིན་ན་ཐད་ཀར་གནམ་གྲུ་གཅིག་ནང་ལ་འཁྲིད་ཡོང་བྱས་དེ་ཝ་ཤིང་ཊོན་གྱི་གཡས་གཡོན་གྱི་གནམ་ཐང་གཅིག་ལ་ཡང་བབས། བབས་པའི་རྗེས་ཡིན་ན་ཝ་ཤིང་ཊོན་གྱི་ལྷོ་ཕྱོགས་ལ་ཡོད་པའི་མངའ་སྡེ Virginia ཟེར་མཁན་དེ་མངའ་སྡེ་དེའི་ནང་ལ་ཡང Fort Lee ཅེས་ཨ་མི་རི་ཀའི་དམག་གི་ལྟེ་གནས་ཆེན་པོ་ཞེ་པོ་ཅིག་ཡོད་རེད། འདིའི་ནང་དུ་མགྲོན་ཁང་གསུམ་དེ་ཆེན་པོ་ཞེ་པོ་ཅིག་ཡོད་འདྲ། འདི་ལ་ཡང་ཁོ་ཚོར་ཁྲིད་བཞག། ད་ལྟའི། ཉིས་བརྒྱ་ཉི་ཤུ་དེ་ཐེངས་མ་དང་པོ་རེད་དེ་ལས་ཡིན་ནའི་ད་ལྟའི་དང་པོ་དང་པོ་འགོ་བཙུགས་པ་དེ་རེད། འདིའི་རྗེས་ལ་ཡིན་ན་ཉིན་མ་གསུམ་གསུམ་ནང་ལོགས་ལ་ཡང་གང་ལྟར་གནམ་གྲུ་རེ་བྱས་བྱས་ཨ་ལེ་དང་པོ་ད་ཡོང་ཡག་དེ་ཡིན་ན་ཁོ་ཚོ་མི་ཉིས་སྟོང་ལྔ་བརྒྱ་ཙམ་ཞིག། ཡོང་གི་ཡོད་པ་འདྲ། ཉིས་སྟོང་ལྔ་བརྒྱ་དེའི་ནང་ལོགས་ནས་མི་དྲུག་བརྒྱ་ཅིག་ནི་ཨ་མི་རི་ཀའི་ག་ཚོད་རེད་དམག་དཔུང་ལ་ཡང་ཐད་ཀར་རོགས་རམ་བྱེད་མཁན་དང་དེ་རེད་བཞག་ཨ་འདིའི་ལྷག་མ་དེ་གས་དེ་ཡིན་ན་ཁོ་ཚོའི་ནང་མི་དང་དེ་རེད་བཞག་ད་ཡིན་ནའི་ཕི་གའི་ཨབ་གྷ་ནི་སི་ཐན་ནང་ལོགས་ལ་ཡང་དངོས་གནས་ཨ་མི་རི་ཀ་དང་མཉམ་དུ་ལས་ཀ་དེ་བྱེད་བྱེད་མྱོང་མཁན་མི་ཁ་ཤས་ཟེར་ཡག་བྱས་ན་ཕལ་ཆེན་སྟོང་ཕྲག་བཅོ་ལྔ་བཅུ་དྲུག་ཡོད་རེད་ཨ་ནི་ཁོ་ཚོའི་ནང་མི་དེ་གས་བསྡོམ་དུས་ཙམ་པ་སྤྱིར་བཏང་བྱས་པ་ཡིན་ན་ཕལ་ཆེན་སྟོང་ཕྲག་ལྔ་བཅུ་ང་ལྔ་ནས་དྲུག་ཅུ་རེ་ལྔ་ཙམ་གྱི་བར་ལ་མེད་འགྲོ་ཟེར་ད་དེ་གས་གང་ག་ཁྲིད་ཡོང་ཡ་དེ་ཡིན་ནའི་ད་ལྟ་ད་དུས་ཚོད་འདིའི་ནང་ལ་དཀའ་ངལ་ཆེན་པོ་ཞིག་ཡོད་རེད་བ། དེ་འདྲ་སོང་ཙང་ཨ་ད་ཨ་མི་རི་ཀའི་གཞུང་གིས་ཟེར་ཡག་བྱས་པ་ཡིན་ན། སྔོན་ལ་ཡར་ད་མི་དེ་གས་ཨ་མི་རི་ཀའི་ནང་ལ་ཡང་བདེ་འཇགས་ཀྱི་གནད་དོན་རྐྱེན་པས་ད་ག་ད་མི་དེ་གས་སུ་ཡིན་མེད་གསལ་པོར་མ་ཆགས་གོང་ལ་ཡང་ཁྲིད་ཡོང་མ་ནུས་དགོས་དུས་ཙམ་པ་ཨ་ནི་ད་ད་ཨ་མི་རི་ཀའི་གཞུང་གིས་དེ་བྱེད་ཀྱི་ཡོད་ས་རེད། ཕི་གའི། དཀྱིལ་ཤར་ཡུལ་གྲུའི་ནང་ཡོད་པའི་ཨ་ནི་རྒྱལ་ཁབ་ཁ་ཏར་དང་ཁུ་ཝེཊ་གཉིས་ཡོད་རེད་བ། རྒྱལ་ཁབ་དེ་གཉིས་གཉིས་ཀའི་ནང་ལོགས་ལ་ཡང་ཨ་མི་རི་ཀའི་དམག་གི་ལྟེ་གནས་ཆེན་པོ་ཞེ་དྲག་ཡོད་རེད། བྱས་ཙང་ཨ་ལས་ཨ་མི་རི་ཀ་ལ་ཁྲིད་མ་ཡོང་གོང་ལ་ཡང་མི་དེ་གས་ཕི་གའི། ཁ་ཏར་དང་ཁུ་ཝེཊ་ཡོད་པའི་ཨ་མི་རི་ཀའི་དམག་གི་ལྟེ་གནས་དེར་ཁྲིད། ཕ་གིར་ཁྲིད་ཚར་བའི་རྗེས་ལ་ཨ་ནི་ཁོ་ཚོ་དྲི་རྩད་བྱས་ཁོ་ཚོ་སུ་ཡིན་མེད་ཁོ་ཚོའི་རྒྱབ་ལྗོངས་ག་འདྲ་ཡོད་མེད་དོ་བ་ཅི་ཁོ་ཚོ་གལ་སྲིད་ཨ་མི་རི་ཀའི་ནང་ལ་ཡར་གནས་སྤོས་བྱས་པ་ཡིན་ན་ཨ་མི་རི་ཀའི་བདེ་འཇགས་ལ་ཡང་སྐྱོན་མེད་པ་དེ་གསལ་པོ་ཆགས་སོང་ན་ཁོ་ཚོ་ཨ་མི་རི་ཀའི་ནང་ལ་ཡར་ཁྲིད་ཡོང་ཡག་གི་ཕྱིར་བྱས་རྗེས་ད་ད་ལྟའི་འདི་འདི་འདི་འཆར་གཞི་འདི་འདི་འཆར་གཞི་ད་གང་ལྟར་འདི་དཀའ་ངལ་དང་རྙོག་དྲ་དང་རྩོད་གླེང་མང་པོ་ཞེ་པོ་ཅིག་ཡོད་རེད་འདི་སྐོར་ལ་ཡང། ཨ་ནི་ད་ལྟ་ཨབ་གྷ་ནི་སི་ཐན་གྱི་སྐད་སྒྱུར་དེ་ཚོ་ད་ཨ་རི་ནང་ཁྲིད་ཡོང་ཡག་གི་གནད་དོན་དེའི་སྐོར་ལ་ཨ་རིའི་དམག་ཞབས་ཟུར་པའི་གྲོས་ཚོགས་འཐུས་མི་ཚོས་དོ་སྣང་བྱེད་དགོས་པའི་རྒྱུ་མཚན་ག་རེ་ཡིན་ནམ།
ད་དེའི་ནང་དུ་ཨ་ནི་ཅིག་ཁྲིད་ཡོང་དགོས་འདུག་ཟེར་མཁན་དང་འབོད་སྐུལ་བྱེད་མཁན་ད་མང་ཆེ་བ་ཅིག་ཨ་ནི་ཨ་མི་རི་ཀའི་དམག་དཔུང་ད་ལྷག་པར་དུ་དམག་ཞབས་ཟུར་པ་དེ་ཚོ་ཡིན་ན་ཨ་མི་རི་ཀའི་ཅིག་གི་དམག་གི་གཞུང་གི་འགྲོ་སྟངས་ཞིག་ནས་དམག་མི་ཡིན་གི་ཡིན་གི་ལ་ད་དངོས་གནས་རང་དམག་མི་ཡིན་པའི་སྐབས་དེ་ཡིན་ན་དོ་བར་གཞུང་ལ་འབོད་སྐུལ་འདི་བྱས་དོ་བར་ཆབ་སྲིད་ལས་འགུལ་འདི་སྤེལ་འདི་བྱེད་ཆོག་གི་མ་རེད། ད་ཡིན་ན་དམག་མི་ནས་ནི་དགོངས་པ་ཞུས་ཚར་ནས་དམག་ཞབས་ཟུར་པ་ཆགས་སོང་ད་མི་སྤྱི་བཏང་གི་ཨ་མི་རི་ཀ་ནང་མི་སེར་གཞན་པ་ནང་བཞིན་བྱས་ཁོ་ཚོས་ད་ཆབ་སྲིད་ལས་འགུལ་དང་སོ་སོའི་འདོད་པ་ག་རེ་ཡོད་པ་དེ་ཡིན་ན་གྲོས་ཚོགས་དང་དེ་ཚོ་ལ་འབོད་སྐུལ་ཞུ་ཡ་གོ་སྐབས་ཡོད་རེད་བ་དེ་འདྲས་སོང་ཙང་དམག་ཞབས་ཟུར་པའི་ནང་ལོག་གི་འདི་ཚོགས་པ་འདི་མང་པོ་ཡོད་རེད་འདི་ཚོ་ཡིན་ན་གང་ག་ལོག་ག་ཡིན་ན་ཁོ་ཚོ་ཕི་ཀའི་ད་ཨ་མི་རི་ཀའི་དམག་དཔུང་ཨབ་གྷ་ནི་སི་ཐན་ནང་བསྡད་བའི་སྐབས་ལ་ཡང་རོགས་རམ་བྱེད་མཁན

ཕི་གེ་ཁོང་ཚོ་ཡོང་ཡག་གི Visa མཐོང་མཆན་ཞུ་བདེར་གནང་ཡག་དང་ད་ག་ནང་བཞིན་ཡང་འགྲོ་སོང་པེ་ཅིན Afghanistan ལ་རོགས་པ་བྱས་ཡག་གི་ཐེར་འབུམ་གཉིས་ལྷག་ཅིག་གི་དངུལ་འགྲོ་སོང་གསར་པ་ཅིག་གྲོས་ཚོགས་ཀྱིས་ག་ཚོ་རེད་ཆོག་མཆན་སྤྲད་བཞག་འདིའི་ནང་ལོག་ནས་ག་ཚ་རྒྱ་ཆེར་ཅིག་གལ་ཆེན་ཅིག་ཡིན་ན་ཕི་གེ་ཨ་མི་རི་ཀའི་ཕི་གེ་ཡོད་པའི་སྐབས་དེ་ཡིན་ན་དམག་དཔུང་ལ་ཡང་རོགས་རམ་བྱེད་མཁན་དེ་ག་དེ་ཚོ་ཨ་མི་རི་ཀ་ནང་ཁྲིད་ཡག་གི་ད་འགྲོ་སོང་ཡོང་དགོས་ར་བ་འདི་ག་ལ་ཡང་འགྲོ་སོང་ཡིན་ཅེས་བྱས་ཁོང་ཚོས་བཟོས་བཞག་ད་འདིའི་ཐད་ལ་ཡིན་ན་གང་ལྟར་ཅི་ཙམ་བྱས་ནི་རྩོད་པ་བྱས་ཡོད་མ་རེད་ད་ཨ་མི་རི་ཀའི་གཞུང་རང་གིས་ཕི་ཀའི་སྲིད་འཛིན་བའི་ཌེན་གྱིས་ཡང་འདི་ག་འཁྲིད་ན་ཡང་འདོད་པ་ཞེ་དྲག་ཡོད་པ་འདྲ་ལ་ལྷག་པར་དུ་ཡིན་ན་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་འདིའི་ཐོག་ལ་ཡང་ལས་ཀ་ཞེ་པོ་ཅིག་ད་གང་ལྟར་གང་མགྱོགས་མགྱོགས་ད་འདི་འདྲས་བྱེད་ཀྱི་ཡོད་ད་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་རེད། ཡང་ཁོ་ག་ཚོ་རེད་མི་མང་པོ་ཞེ་པོ་ཅིག་འདྲས་སྟོང་ཕྲག་བདུན་ཅུ་བརྒྱད་ཅུ་འདྲས་ཞེ་དྲག་རྩད་གཅོད་མ་བྱས་བྱས་ཧོབ་ཏེ་ག་འཁྲིད་ཡོང་ན་ད་འདིའི་དཀྱིལ་ན་ཡང་ཅིག་མི་འཇིགས་སྐུལ་རིང་འཇིགས་སྐུལ་བ་བཟོ་འདྲས་རེ་ཙམ་གཉིས་ཙམ་དོན་དོགས་པ་སླེབས་ཚར་ནས་ཡང་བམ་རེ་འདས་པ་བྱས་པ་ཡིན་ན་ད་འདི་འགན་ཞེ་པོ་ཆེ་བ་རེད་པ་བྱས་ཙང་ཁོ་འགན་འཁྱེར་མ་བཟོད་པའི་བཟོ་འདྲ་བྱས་བྱས་ཡིན་ན་ཁོ་ཚོ་ཐད་ཀར་ཨ་མི་རི་ཀར་ལམ་སང་མ་ཁྲིད་གོང་ལ་ཡིན་ན་རྒྱལ་ཁབ་གཞན་པ་ཅིག་ལ་ཁྲིད་བྱས་ཕི་ཀའི་ཡར་ཟླ་བ་ཁ་ཤས་བཞག་བྱས་ཡིན་ན་རྩད་གཅོད་བྱེད་ཡག་གི་རེ་བ་བྱེད་ཀྱི་ཡོད་ཟེར་བྱས་ཙང་ད་ད་འདི་གནད་འགག་རེད་གཙོ་བོ་དེ་འདྲས་ཅིག་ལ་ཐུག་བསྡད་པའི་ཟུར་ཟུར་ཟུར། ལགས་སོ་ཨ་ནི་ལོ་རྒྱུས་ཐོག་ནས་ཨ་མི་རི་ཀ་ལ་དེ་འདྲའི་དམག་འཁྲུག་སྐབས་སུ་རོགས་པ་བྱས་མྱོང་མཁན་གྱི་མི་རིགས་གཞན་པ་དེ་འདྲས་ཡང་ཕྱིས་སུ་ཨ་མི་རི་ཀ་ནང་ལ་གནས་སྤོ་བྱས་བཅུག་ཡོད་རེད་པས།
རེད་ད་དེ་འདྲས་བཟོ་འདྲས་ཐེངས་མང་པོ་བྱུང་ཡོད་རེད། བེད་ནམ་གྱི་དམག་འཁྲུག་རྒྱབ་པའི་སྐབས་ཡིན་ན་ད་ཕི་གས་བེད་ནམ་བྱང་མ་དང་ལྷོ་པའི་བར་དུ་ལ་དམག་རྒྱབ་དུས་ཙམ་པ། ད་ཨ་མི་རི་ཀས་གང་ལྟར་ལྷོ་ཕྱོགས་དེ་རོགས་པ་བྱས་བྱས་ཕི་གས་དམག་རྒྱག་དགོས་རེད་དེ་འདྲས་སོང་ཙང། མཐའ་མ་དེ་ཡིན་ན་བྱང་མས་རྒྱལ་ཁ་ཐོབ་བྱས། ད་གང་ལྟར་ཨ་མི་རི་ཀས་ཚུར་ཕྱིར་འཐེན་བྱས་པའི་རྗེས་དེ་ཡིན་ན་བེད་ནམ་ནས་ཡིན་ན་མི་གང་ལྟར་ས་ཡ་མང་པོ་ཁོང་ཚོ་བྲོས་ཡོང་བྱས་ད་རི་གས་དེ་ཨ་མི་རི་ཀའི་ནང་ཡོད་པའི་བེད་ནམ་གྱི་མི་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོ་གང་ག་ལོག་བེད་ནམ་ནས་ཡོང་རྒྱུ་རེད་འདི་ནང་ནས་དམིགས་བསལ་གཅིག་ཡིན་ན། ཨ་མི་རི་ཀ་རུ་རོགས་པ་བྱས་བྱས། ཨ་ནི་དེ་འདྲས་སྐད་བསྒྱུར་བྱེད་མཁན་བཟོ་འདྲས་གཏན་གཏན་ཡོད་རེད་པ། འདི་འདྲའི་ཡིན་ན་མང་པོ་ཞེ་པོ་ཅིག་ཨ་མི་རི་ཀས་སྐབས་དེ་གང་ལྟར་ལེན་ཡོད་རེད། ང་རང་སྒེར་གྱི་ངོས་ནས་འདིར་མྱོང་ཚོར་ཅིག་ཅིག་ག་རེ་མཐོང་ཐུབ་སོང་ཟེར་ན། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་དེར་རྒྱ་ནག་གི་དམངས་གཙོའི་ཐེན་ཨན་མེན་དམངས་གཙོའི་གནས་ཚུལ་དེ་བྱུང་ཚར་ས་བར་རེད། མར་དྲག་གནོན་བྱས་ཚར་ས་བར་ལ་ཡང་རྒྱ་ནག་གི་དམངས་གཙོ་དོན་གཉེར་བ་དེ་ཚོ་མང་པོ་ཅིག་ཨ་མི་རི་ཀ་དང་ཧྥ་རན་སི་དང་བྲོས་ཡོང་ཁོ་ཚོ་གང་ག་རུག་རུག་ཐེངས་མ་དང་པོ་དེ་ཨ་མི་རི་ཀའི་མངའ་སྡེ་མི་སྐད Massachusetts དེ

ཁ་པར་ནང་ཅིག་ཨོ་ཁོ་རང་མི་དེ་དེ་ག་ཤོག་ཟེར་གི་འདུག་ཟེར་ཨ་ང་དེ་ག་ཕྱིན་ཨེར་པཱ་ནཱས་ཉེ་དུས་མི་དེ་ལ་ཐུག་ག་ཕྱིན་ཁོ་རང་དང་ནར་བསྡད་ཡིན། ཨ་ནི་མི་ཅིག་མི་ཨེར་པཱ་ནཱ་གིས་ད་ཁྱེད་རང་དེ་སླེབས་དང་ཡག་པོ་ཞེ་པོ་བྱུང་སོང་ང་དེའི་ཚོགས་འདུ་ཚོགས་ཡིན་ཞེས་མི་ཁོ་རང་གི་མི་བཞི་ལྔ་ཞིག་ཁྲིད་ཡོང། ཨ་ནི་ཁྲིད་ཡོང་རྗེས་ཨ་ནི་ཁོ་ཚོ་ཡང་དེའི་ལས་འཆར་ཅིག་ཡོད། ཨ་ནི་ལས་འཆར་དེ་ག་རེ་འདུག་ཟེར་ན་ཁོ་ཚོ་དེ་གའི་བཞི་ལྔ་དེ་གའི་གངས་ཀློ་སྙིང་རྗེ་བོད་པ་དགའ་པོ་དེ་རེད་ཤག་བོད་པའི་ནང་ཆོས་དང་བོད་པའི་རིག་གཞུང་དང་འདི་ལ་དགའ་པོ་དེ་རེད་ཤག་ཨ་འདི་ནི་དེ་པོ་ཞིག་འདུག། དེ་ཡིན་ན་དེ་བྱས་པ་རེད་ཟེར། སྔ་མོ་ཡིན་ན་ཁོ་རང་ཡིན་ན་ཨ་མི་རི་ཀའི་དམག་མི་བྱས་བྱས་ཡིན་ན་ཝེ་ཏི་ནམ་ལ་ཡང་དམག་རྒྱག་ག་ཕྱིན་འདུག་ཨ། དམག་རྒྱག་ག་འགྲོ་དུས་ཙམ་པ་ཝེ་ཏི་ནམ་དང་ད་ལའོ་དང། ཅིག་དེ་ཁེམ་བྷོ་ཌི་ཡ་དང་ཨ་ནི་ཐཱན་ཕཱ་ཤ་བཅས་བྷི། ཅིག་འབར་མ་དང་ཨ་ནི་རྒྱ་ནག་གི་ཡུན་ནན་དེ་ཚོ་དངོས་གནས་རི་རྒྱུད་ལ་སྡོད་མཁན་མི་མི་རིགས་མང་ཟེར་མཁན་ཅིག་ཡོད་རེད། མང་ཟེར་མཁན་དེ་ཚོས་ཡིན་ན་ཨ་མི་རི་ཀའི་དམག་དཔུང་འདི་ཚོར་རོགས་པ་ཞེ་པོ་བྱས་པ་འདྲ་ད་བྱས་བྱས་ཝེ་ནམ་དམག་མཇུག་སྒྲིལ་ཚར་དུས་ཙམ་པ་ཝེ་ནམ་ནས་མི་ས་ཡ་མང་པོ་བྲོས་ཡོང་ཁོ་ཚོ་མང་པོ་ཞིག་ཐའི་ལན་དང་མ་ལེ་ཤི་ཡ་དེ་ཚོ་ག་ས་ག་ལ་ཡ་ཡིན་ན་སྐྱབས་བཅོལ་གི་འདི་ནང་ལ་ཡ་ལས་བསྡད་ཡོད་རེད་ཨ་ནི་ལས་དུས་བྱས་ཙང་ཨ་ནི་ཁོ་ཚོ་ཨ་ནི་འདི་ན་ཡོད་པའི་མི་འདི་ཁོ་ཚོ་མང་པོ་ཅིག་ཡིན་ན་ཨ་ནི་སྒྲིག་འཛུགས་བྱས་བྱས་ཨ་ནི་ཕར་གྲོས་ཚོགས་ལ་ཞུས་བྱས་ད་མང་ཟེར་མཁན་མི་རིགས་དེ་ཚོའི་ཡིན་ན་ང་ཚོ་རོགས་པ་ཞེ་པོ་བྱས་པ་རེད་ཟེར་ཨ་མི་རི་དེ་འདྲ་སོང་ཙང་ཡིན་ན་ཁོ་ཚོ་དེ་ག་ནས་ཨ་མི་རི་ཀ་ཚུར་ཁྲིད་ཡོང་གི་བྱས་བྱས་ཨ་ནི་ཁོ་ཚོ་ཕི་གའི་སྐྱབས་བཅོལ་གི་ཕི་གའི་རུག་རུག་བྱས་བསྡད་ས་ནས་མང་དེ་སྒང་ག་ཁྲིད་ཡོང་པ་རེད་ད་ཁོ་ཚོ་ཁོ་ཚོ་ཐབས་ཤེས་འདི་བྱས་བྱས་བྱས་ཙང་ཀ་ཨ་ནི་ཁོ་རང་གི་ཉམས་མྱོང་འདི་ལ་བརྟེན་བྱས་ཡིན་ན་ཁོང་ཚོའི་ལས་འཆར་དེ་འདི་རེད་ཤག་ང་ཚོ་བོད་པ་སྟོང་ཕྲག་གཅིག་ཨ་མི་རི་ཀའི་ནང་འཁྲིད་ཡོང་གི་ཡིན། འདི་ཡིན་ན་ཁོང་ཚོའི་དེ་མེ་སི་ཆུ་སི་ཁོ་རང་ཚོའི་གྲོས་ཚོགས་ཀྱི་འཐུས་མི་བར་ནི་ཧྥེ་རེང་ཟེར་མཁན་ཅིག་ཡོད་རེད་ཁོ་རང་ལ་ཡང་ཞུས་པ་ཡིན། བྱས་བྱས། ཨ་ནི་ངས་ད་དེ་དུས་ཙམ་པར་མི་ཡག་པོ་ད་ཞེ་པོ་ཅིག་རེད་ཡིན་ནའི་ལ་ད་དེ་འདི་ཡོང་ཨ་ཡོང་བསམ་ཚར་བྱུང་ད་དེ་ཡིན་ན་གཞུག་གུ་དེ་ག་འདྲ་ཐ་མ་དེ་ཁོང་ཚོ་མི་དེ་གྲས་དེའི་འགོ་དེ་བཙུགས་ད་མི་གཞུག་གུ་མི་ལས་ཀ་གནང་མཁན་དེ་མང་པོ་ཡོད་རེད་དེ་ལས་ཡིན་ནའི་ཨ་ནི་ང་ཚོ་བོད་པ་སྟོང་ཕྲག་གཅིག་དེ་སླེབས་ཐུབ་པ་རེད་དེའི་ལས་ཀ་དང་པོ་དེ་བསམ་བློ་འཁོར་ཡ་དེ་སྔ་མོ་ཡིན་ན་ཝེ་ནམ་གི་ཡིན་ན་ཨ་མི་རི་ཀ་ལ་ཡ་ཨ་ནི་ག་འདྲ་ཕི་གའི་དམག་རྒྱབ་པའི་སྐབས་ལ་ཡ་ཨ་ནི་མང་དེ་ཚོ་ཨ་མི་རི་ཀའི་དམག་དཔུང་ལ་རོགས་རམ་བྱས་བྱས་ཨ་ནི་དེའི་ཉམས་མྱོང་དེ་བེད་སྤྱོད་བཏང་བྱས་ང་རང་ཚོ་བོད་པ་དེ་ད་བོད་པ་དེ་མིའི་ཨ་མི་རི་ཀའི་དམག་མིའི་རོགས་པ་བྱས་མྱོང་ཡོད་མ་རེད་དེ་ལས་ཡིན་ནའི་དེའི་ཐོག་ནས་དྲི་བ་རེ་བྱས་པ་ཡིན་ན་ཨི་འདི་རེ་བྱས་ཉེ་རེ་བྱས་བྱས་ང་འདི་དེའི་ཨ་མི་རི་ཀའི་ག་ཚོད་རེད་གཅིག་གིས་དམག་དཔུང་རོགས་རམ་བྱེད་མཁན་ཨབ་གྷ་ནི་སི་ཐན་ནས་ཁྲིད་ཡོང་སྐོར་ལབ་དང་ལམ་སང་དེ་དྲན་ཡོང་གི་འདུག་དེ་ལས་ཉེ་རུ་ཐག་ཉེ་རུ་ཅིག་བསམ་བློ་བཏང་པས། ཨི་རག་ལ་ཡང་ཨ་མི་རི་ཀའི་དམག་དཔུང་ཕ་གི་འགྲོ་དུས་ཙམ་པ་ཨི་རག་ལ་ཡང་ད་ཨ་མི་རི་ཀའི་དམག་དཔུང་རོགས་རམ་བྱེད་མཁན་དེ་ཚོ་མང་པོ་ཞེ་པོ་ཅིག་ཡིན་ན་ད་ཨ་མི་རི་ཀའི་ནང་ལ་ཡང་སླེབས་བྱས་བསྡད་ཡོད་རེད་བྱས་ཙང་ད་དེ་ཨ་མི་རི་ཀའི་དམག་དཔུང་དང་གྲོས་ཚོགས་དེ་ཚོ་མང་པོ་ཅིག་ག་རེ་དགོས་རེད་ཟེར་ན་ད་གང་ལྟར་ཨ་མི་རི་ཀའི་དམག་དཔུང་དེ་ཚོ་ཕྱིའི་རྒྱལ་ཁབ་འགྲོ་དུས་ཙམ་པ་ཁོང་ཚོ་རོགས་རམ་བྱེད་མཁན་དེ་གྲས་ལ་ཡང་ཞུ། དགུ་བཅས་ལས་ཀ་ད་ང་རང་བོད་སྐད་ནས་འགྲོ་སྟངས་བཤད་པས་ན་རྒྱུ་དག་ཡོད་པའི་ལས་ཀར་མ་བྱས་པས་ན་རྗེས་མ་རྒྱལ་ཁབ་ཞན་པ་དང་ས་ཆ་ཞན་པ་ཅིག་འགྲོ་དུས་ཡིན་ན་མི་རོགས་པ་བྱེད་མཁན་ཡོང་གི་མ་རེད་ཟེར་ཏེ་ད་འདི་གལ་ཆེན་པོ་ཅིག་གཙོ་བོ་དེ་འདིར་ཅིག་བཤད་རྒྱུ་ཡིན་ན་ཁོང་ཚོ་འདི་བྱེད་ཀྱི་ཡོད་ས་རེད།
ཨ་ནི་མཐའ་མ་དེ་ལ་ད་དེར་ཁ་སང་ཨབ་གྷ་ནི་སྟན་གྱི་གནས་སྟངས་འདི་ག་འདྲས་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཨབ་གྷ་ནི་སྟན་གྱི་ནང་ནས་ཨ་མི་རི་ཀའི་དམག་མི་ཕྱིར་འཐེན་བྱས་པའི་རྗེས་ལ། རྒྱ་ནག་གཞུང་གིས་ཏཱ་ལི་བན་གྱི་སྐུ་ཚབ་རྒྱ་ནག་ལ་སྐད་བཏང་བ་རེད། དེ་ནས་རྒྱ་ནག་གི་དམིགས་ཡུལ་ག་རེ་ཡོད་པ་མཚོན་གྱི་ཡོད་ནམ། ཨབ་གྷ་ནི་སི་ཐན་གྱི་གནས་སྟངས་དེ་ངས་ད་གིན་ཞུས་པ་ནང་བཞིན་ད་ཧ་ལམ་བརྒྱ་ཆ་བརྒྱད་ཅུ་ཙམ་ཅིག་ཡིན་ན་ཕལ་ཆེན་ཐ་ལི་བན་གྱིས་ཟིན་བཞག་ཡོད་པ་འདྲ་ད་ཡིན་ན་ལ་ཨ་ད་གྲོང་ཁྱེར་ཆེན་པོ་འདི་ད་རུང་ཞིག་ཟིན་བཞག་མི་ཤེས་འདྲ་སྤྱིར་བཏང་བྱས་ན་གྲོང་ཁྱེར་ཆེན་པོའི་ནང་ད་ཞེ་དྲག་འཛུལ་ཐུབ་མེད་པའི་བཟོ་འདུག་ད་ཡིན་ན་མི་མང་ཆེ་གིས་ཚོད་དཔག་བྱས་བྱས་པས་ན་ག་ལེ་ག་ལེ་བྱས་བྱས་གང་ལྟར་དུས་ཚོད་ད་རིང་པོ་ཞེ་དྲག་མ་འགོར་བ་ཡིན་ན་ཕལ་ཆེན་ཐ་ལི་བན་གྱིས་ཡིན་ན་རྒྱལ་ཁབ་དེའི་ས་ཆ་མང་ཆེ་ཅིག་ཡིན་ན་དབང་སྒྱུར་བྱེད་མདོག་ཁ་པོ་རེད་ཟེར་བྱས་བཤད་ཀྱི་ཡོད་རེད་ད་ཉེ་དུས་ཡིན་ན་ཐ་ལི་བན་གྱིས་སྐུ་ཚབ་ཚོགས་པ་གཅིག་གིས་རྒྱ་ནག་ལ་ཕྱིན་རྗེས་རྒྱ་ནག་གི་གྲོང་ཁྱེར་ཐེན་ཅིན་ལ་ཡ་ཨ་ནི་རྒྱ་ནག་ཕྱི་སྲིད་ལྷན་ཁང་གི་ཕྱི་སྲིད་ཀྱི་དྲུང་ཆེ་ཝང་དབྱི་དང་ཐུག་པ་དེ་ཕྱི་ལོག་ལ་ཡ་པར་རིས་ད་བཏོན་ཞེ་པོ་ཞིག་བྱས་སོང། འདི་སྒང་འདི་ཡིན་ན་རྒྱ་ནག་གཞུང་ཟེར་ཡ་བྱས་ན་ཡིན་ན་ཐ་ལི་བན་གྱིས་ཡིན་ན་ཕ་གི་ཨབ་གྷ་ནི་སི་ཐན་ནང་ལོག་ལ་ཞི་བདེ་བསྐྲུན་ཡ་ལ་ཡ་ཡིན་ན་བཟང་ཕྱོགས་ཀྱི་ནུས་པ་ཞིག་བཏོན་ཐུབ་ཀྱི་རེད། ཟེར་བྱས་ད་ལབ་སོང་ཨ། དེ་ཡིན་ན་མི་མང་པོ་ཞེ་པོ་ཅིག་གིས་ག་ཚོད་རེད་ད་ཧང་སངས་ས་རེད་སྤྱིར་བཏང་གཅིག་གིས། འདི་བྱུང་པོ་རེད་མ་རྩ་ད་གཅིག་གིས་རྒྱ་ནག་གིས་ཐ་ལི་བན་དང་ཐུག་པ་དེ་ཡིན་ན་ཐེངས་མ་དང་པོ་རེད་མི་འདུག་འདི་སྔོན་ནས་ཐེངས་ཁ་ཤས་ཤིག་ཐུག་ཚར་བ་རེད་ད་ཡིན་ན་ད་རིང་དེ་ག་ཚོད་རེད་མི་འདྲ་བ་ཅིག་ག་རེ་འདུག་ཟེར་ན། ཐ་ལི་བན་དར་གས་ད་སྟོབས་ཤུགས་ཆེར་འགྲོ་དུས་རྒྱལ་ཁབ་གཞན་པ་འདི་དང་འབྲེལ་བ་བྱས་རྒྱལ་ཁབ་དཔེར་ན་ཆ་བཞག་ན་ར་ཤི་ཡ་ལ་ཕྱིན་འདི་འདྲས་མང་པོ་བྱས་རེད་དེ་རྒྱལ་ཁབ་དེ་ཚོ་མང་ཆེ་ནང་ལོག་ལ་གཞུང་འབྲེལ་ཐོག་ནས་དཔོན་པོ་མཐོ་པོ་ག་ད་ཕྱི་སྲིད་ཀྱི་བློན་ཆེན་གསུམ་དེ་གས་ཐུག་འདི་འདྲས་བྱེད་ཀྱི་ཡོད་མ་རེད་དེ་མ་བྱས་མ་ཚད་ཡིན་ན་ཐུག་པའི་གནས་ཚུལ་དེ་ཡིན་ན་ཡོངས་གྲགས་ཀྱི་ཐོག་ལ་ཡང་ཕྱི་ལ་ཡང་ཨ་ནི་གསར་འགོད་ནང་ལོག་ལ་ཡང་བཤད་དེ་འདྲས་བྱེད་ཀྱི་ཡོད་མ་རེད་འདི་སོང་ཙང་ད་རིང་རྒྱ་ནག་གིས་འདི་འདྲས་བྱས་པ་དེ་ཨ་ནི་ཁོ་ཕ་གི་ཐ་ལི་བཱན་ཟེར་མཁན་དེ་ད་དེ་སྔོན་ལ་ཡང་འཇིགས་སྐུལ་ཚོགས་པ་རེད་ཟེར་གྱི་ཡོད་རེད་འཇིགས་སྐུལ་ཚོགས་པ་དེ་ལ་འདི་འདྲས་བྱས་པ་དེ་ཁོང་ཚོ་ལ་ཡང་ལུགས་མཐུན་རང་བཞིན་ལ་ཡང་ད་ག་ད་ད་རིང་འདི་གནས་ཚུལ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་ད་དེ་ནས་ཁོའི་རྒྱ་ནག་གཞུང་གིས་དམིགས་ཡུལ་རེད་བྱས་ན་ངས་བྱས་ན་ནུས་ཏེ་རིགས་སམ་པོ་དང་གཙོ་བོ་དེ་ཡིན་ན་ད་ཨབ་གྷ་ནི་སྟན་རྒྱ་ནག་ཕ་གི་ཤིན་ཅང་དང་ཏོག་ཙམ་འབྱར་བསྡད་ཡོད་རེད་ས་ཆ་རྒྱ་ཆེན་པོ་ད་འབྱར་ཡོད་མ་རེད་དེ་ཏོག་ཙམ་འབྱར་བསྡད་ཡོད་རེད་ད་ག་ད་ཤིན་ཅང་གི་དང་ས་འབྲེལ་ཡིན་པའི་ས་ཆ་ཅིག་རེད་གང་ལྟར་ཡིན་ན་ཡང་རྒྱ་ནག་གཞུང་གིས་ག་ད་ཅིག་རྒྱུད་གཅིག་ལམ་གཅིག་ཡིན་ན་ཅིག་བྱས་ས་དུ་ལབ་དུས་ན་པ་ད་ཁ་ཕྱོགས་དེ་ནས་བརྒྱུད་བྱས་འགྲུལ་དགོས་དུས་ན་པ་ཨབ་གྷ་ནི་སྟན་དེ་ཡིན་ན་རྒྱ་ནག་གི་ད་ག་ད་དམག་དོན་དང་ཚོང་དོན་དང་ཨ་ནི་ག་ད་ག་འདྲས་བལྟས་པ་ཡིན་ན་ཡང་ཞེ་པོ་ཅིག་ས་ཆ་གལ་ཆེན་པོ་ཆགས་ཡོད། ཆབ་སྲིད་དང་དམག་དོན་ཐོག་ནས་དེ་འདྲའི་སོང་ཙང་ཕི་གི་ནང་ལོར་ཡང་ཁོང་ཚོའི་ཅིག་ལག་པར་བསྐྱབས་རྗེས་ཁོང་ཚོའི་ནུས་པ་དང་ཤུགས་རྐྱེན་དང་དབང་ཤུགས་ཡིན་ན་རྒྱ་སྐྱེད་བཏང་ཡག་དེ་ཡིན་ན་ད་སྔའི་དམག་ཡིན་ན་ག་དུས་ཡིན་ན་ལས་ཐབས་ཤེས་བྱེད་རྒྱུ་འདྲ་ད་དེ་ཡིན་ན་དེའི་སྔོན་ལ་ཡིན་ན་ཨ་མི་རི་ཀས་ཕི་ཀའི་ཟིན་བསྡད་དུས་ཙམ་པ་ད་ཞེ་དྲག་བྱེད་ཡག་ནུས་པ་ཡོད་མ་རེད་པ་ཡིན་ན་རྒྱ་ནག་གཞུང་ཕར་གཏེར་ཁ་འདི་སྟོན་ད་གུ་རུ་བྱེད་ཀྱི་ཡོད་ས་རེད་བྱས་ཙང་ད་ད་རིང་ངས་བྱས་ན་རྒྱ་ནག་གཞུང་ལ་ཡ་གོ་སྐབས་ཅིག་རག་བྱས་ད། དེ་མི་སྙེད་འདིར་བ་ཅིག་གིས་ཁོ་རང་ཚོའི་ཁེ་ཕན་ཆེད་དུ་མི་ཤེས་མི་དངོས་གནས་སུ་ཡག་པོ་རེད་དོ་སུ་སྡུག་ཅག་རེད་དོ་ད་ཐ་ལི་བན་གསུམ་དེ་ཞེ་དྲག་ངས་ད་གིན་ཞུས་པ་ནང་བཞིན་གདུག་རྩུབ་ཆེན་པོ་ཞེ་པོ་ཅིག་རེད་ད། འདི་ཡིན་ནའི་ལས་གང་ལྟར་གི་འདི་ཁྱོད་ཚོས་བསམ་བློ་བཏང་མཁན་དེ་རེད་མི་འདུག་ཨང་དེ་མི་དེ་དང་ངས་བྱས་ན་ད་རིག་པས་ཅན་ད་ཐ་ལི་བན་གིས་ཨབ་གྷ་ནི་སི་ཐན་ཏན་ཏན་བཟུང་པ་རེད། དེ་ཟིན་མ་ཚར་གོང་ནས་ཁོང་ཚོ་རྒྱ་ནག་ལ་སྐད་བཏང་འཆམ་པོ་བྱས་དེ་འདྲ་བྱས་པ་ཡིན་ན་ད་ཐ་ལི་པན་གིས་ཨནི་ཨབ་གྷ་ནི་སི་ཐན་དབང་བསྒྱུར་བྱས་པ་ཡིན་ན་ད་རྒྱ་ནག་དང་འབྲེལ་བ་ཉེ་བོ་བྱེད་ཆེད་ཡིན་ན་ད་རྒྱ་ནག་གི་དངོས་སུ་གིས་ཨབ་གྷ་ནི་སི་ཐན་གི་ཁོང་ཚོའི་གིས་གང་འདྲ་ཤུགས་རྐྱེན་གིས་ས་ཁོངས་ཅིག་ལ་ཆགས་ཡག་གི་དམིགས་ཡུལ་ཅིག་དེ་རེད་བསམ་གི་འདུག་ཨ་འདི་མིན་པའི་དམིགས་ཡུལ་གཞན་པ་ཅིག་ག་རེད་ཟེར་ན་ད་ཐ་ལི་གས་སི་ཡིན་ན་ཤིང་ཅང་ནང་རྙོག་ཁྲ་ཞེ་པོ་ཆགས་ཡོད་རེད་པ་གཅིག་དེ་མ་ཟད་ཡིན་ན་ཤིང་ཅང་གི་འདི་སྔོན་ལ་ཡང་ཅིག་གིས། ཁོ་ཚོ་འདིས་བསམ་བློ་ཐལ་སྐྱོན་ཡོད་མཁན་ནས་རེད་ད་ཡང་ཚོང་རྒྱག་མཁན་འདི་མང་པོ་གཅིག་ཡིན་ན Afghanistan ནང་ཕྱིན་འདི་སྔོན་ལ་ཡང་ཨ་མི་རི་ཀའི་ཕི་ཀའི་འཇིགས་སྐུལ་དང་དམག་འཐབ་འདི་བྱེད་དུས་འདི་ཡུ་གུར་མི་རིགས་འདི་མང་པོ་བྱུང་པ་རེད་ཨ་འདི་ཨ་མི་རི་ཀའི་ནང་ལ་ཡང་གང་ལྟར་འཇིགས་སྐུལ་གྱི་ཚོགས་པའི་མི་འདི་དོགས་པ་ཡོད་པ་འདི་ཁྲིད་ཡོང་པའི་དཀྱིལ་ལ་ཡུ་གུར་མི་འདི་ཁ་ཤས་ཡོད་རེད་བྱས་ཙང་རྒྱ་ནག་གཞུང་གིས་ཡང་གཅིག་ནས་འདིའི་ཞེད་ཀྱི་ཡོད་ཀྱི་བསམ་པ་འདུག་གལ་སྲིད་ཕི་ཀི་ནང་ལོར་ཡང་ཨབ་གྷ་ནི་སི་ཐན་ལ་ཟིང་འཁྲུག་ཞེ་པོ་བརྒྱབ། དེ་འདྲ་བྱས་པ་ན་དེ་ག་ལེར་ག་ལེར་བྱས་ཝུ་གུར་གྱི་མི་རིགས་དེ་ཚོ་དང་ལག་འབྲེལ་ཅིག་བཏང་རྗེས་ཡང་ཅིག་རྒྱ་ནག་ལ་ཡང་དཀའ་ངལ་བཟོ་མི་འགྲོ་བསམ་བྱས་བྱས་དང་དེ་འདྲས་མ་བཟོས་གོང་ནས་སྔོན་ནས་ཐ་ལི་པན་ལ་ཡང་བེད་འཆམ་པོ་བྱས་བྱས་ཡིན་ན་ཐ་ལི་པན་གིས་འདི་ལབ་སོང་ང་བེད་དེ་རྒྱ་ནག་གི་བེད་ཤིང་ཅང་དང་དེ་ཚོ་ལ་ཡང་བྱས་པ་དེ་ལ་ཡང་ང་ཚོ་བེད་ཁྱོད་ཐེ་ཇུས་བྱེད་ཀྱི་མེད། དངོས་གནས་བྱས་ན་ད་ཅིག་ཐ་ལི་པན་ཟེར་མཁན་དེ་ཁོ་རང་ཚོའི་བེད་ཚིག་དེའི་དོན་དག་རེད་དེ་ཟེར་གྱི་ཡོད་ས་རེད། ཁ་ཆེའི་ཆོས་སློབ་སྦྱོང་བྱེད་མཁན་གྱི་སློབ་མ་དང་ཨ་ནི་ད་ཏེང་སུའུ་མ་སུ་དར་ཇི་ཡིན་ཟིག་ཡོད་ཟེར་བ། ད་ཡིན་ནའི་ལས་ཕ་གིར་ཡ་ཤིང་ཅང་ནང་ལོ་ཡ་རྒྱ་མིས་དངོས་གནས་ཁ་ཆེའི་ལྷ་ཁང་གཏོར་ཁ་ཆེའི་ལྷ་ཁང་སྒང་རྒྱ་མིས་དར་ཆ་དམར་པོ་བཙུགས་ཁ་ཆེ་ཆོས་བྱེད་མཁན་ད་ནི་ཕར་བཞག་ཅིག་ཁྱོ་ག་ཅིག་གི་ཨ་ར་རིང་པོ་བཞག་ནའི་ལས་བཞག་མ་བཅུག་བྱས་བུ་མོ་དེ་ཚོ་མགོ་ལ་ཡ་གོ་ཨོན་གང་ལྟར་ཁོ་ཚོའི་འབག་འདྲ་སེ་དེ་ཚོ་གོན་ནའི་གོན་མ་བཅུག་བྱས་བྱེད་མཁན་འདི་ཅི་རེད་ལེ་ཡ། ག་ཚོད་རེད་གཉིས་ཆར་ཁེ་ཕན་ཆེད་དུ་ཁོ་རང་གཉིས་འཆམ་མདོག་ཁ་པོ་ཞིག་བྱེད་ཀྱི་འདུག་ང་ད་དོན་དངོས་ཐོག་ལ་ཡ་གང་ལྟར་དུ་རྒྱ་མི་ཡིན་ནའི་རེད་ཐ་ལི་བན་ཡིན་ནའི་རེད་དངོས་གནས་ཀྱི་སོ་སོའི་རྩ་དོན་དང་རྩ་འཛིན་ཡོད་མཁན་གྱི་ཅིག་དེ་མ་རེད་སོ་སོའི་ཁེ་ཕན་མ་གཏོགས་བྱས་ཙང་ད་ད་ལྟའི་གནས་སྟངས་དེ་ཡིན་ན་ཐ་ལི་བན་གནས་སྟངས་དེ་ཁྱོན་ཡོངས་ནས་བལྟས་ན་ད་ཅིག་ཐབས་སྡུག་རང་ཆགས་བསྡད་ཡོད་ད་ཡིན་ནའི་དེའི་སྔོན་གྱི་ཟླ་བ་གཅིག་གཉིས་ཀྱི་གོང་དང་མི་འདྲ་ཨ་མི་རི་ཀའི་དམག་དཔུང་ལ་རོགས་རམ་བྱེད་མཁན་མི་དེ་ག་རེད་ད་གང་ལྟར་ད་ཨབ་གྷ་ནི་སི་ཐན་ནས་ཐོན་བྱས་ཡིན་ན་ཐད་ཀར་ཨ་མི་རི་ཀར་ལམ་སང་ཡོང་ཐུབ་མེད་པ་ཡིན་ནའི་རྒྱལ་ཁབ་གཞན་པ་བརྒྱུད་དེ་ཨ་མི་རི་ཀར་ཡོང་ཡག་གི་གོ་སྐབས་དེ་ཆེ་རུ་ཆེ་རུ་དང་རེ་བ་དེ་ཆེ་རུ་ཆེ་རུ་འགྲོ་གི་ཡོད་ས་རེད།
ང་ཚོའི་དེ་རིང་གི Podcast བསྐྱར་ཞིབ་ཀྱི་ལས་རིམ་འདིའི་ཐོག་ལ་ཚེ་བརྟན་དབང་ཕྱུག་ལགས་ཀྱིས་ཨ་མི་རི་ཀའི་དམག་མི་དང་ཕྱི་འབྲེལ་མི་སྣར། འདས་པའི་ལོ་ངོ་ཉི་ཤུའི་རིང་ལ་ཨབ་གྷ་ནི་སི་ཐན་དུ་རོགས་པ་བྱེད་མཁན་ཨབ་གྷན་གྱི་སྐད་སྒྱུར་དང་ནང་མི་བཅས་མི་ཉིས་བརྒྱ